那如果我们在水上画一个图案的话， 它是马上就会消失的。 再来， 如果在土上或者在沙上画一个图案的时候， 除非有这种风吹， 要不然这个图案也会留在那边。 再来， 最坚固的是画在刻在这个石头上， 它可以留着百年千年的时间。 所以就像是我们的心有这种不同的情况， 这样一个比喻。 所以对于一个当你升起烦恼的一个人来说， 你要尽量让这个烦恼就像。 图案画在水上是一样的， 要让这个烦恼马上就走了， 马上就消失了。 那么， 但是对于一个你在修持慈悲、 一个修持佛法的人来说， 你尽量最好能做到像是刻画在石头上一样， 让这种修持慈悲心坚固。

སྐད་ཆ་བཤད་སྟངས་རོབ་ཅིག་ད་སྐད་ཆ་བཤད་སྟངས་གསུམ་པ་རེད། རྣམ་པ་གསུམ་ཡོད་པ་གཅིག་གསུངས་ཡོད་པ་རེད། ག་རེ་ཟེར་ན་དང་པོ་དེ་ཨེ་ནས་ཅིག་ཚིག་སྙན་པ། མི་གཞན་དག་གིས་ཅིག་སྙིང་ལ་འབབ་པ་དང་ཡིད་ལ་འགྲོ་བ། དཔེར་ན་སྦྲང་རྩི་ལྟ་བུའི་གི་ཨེ་ནས་ངག་དང། ཨེ་ནས་གཉིས་པ་དེ་བདེན་པར་སྨྲ་བ། སྐད་ཆ་བདེན་པ་བཤད་ནས། བདེན་པ་བཤད་པ་ད། ད་དེ་མེ་ཏོག་ལྟ་བུའི་གི་ཚིག་ངག་དང། མེ་ཏོག་ལྟ་བུའི་ངག་དང་དེ་ནས་ད་ལོག་པར་སྨྲ་བ་མི་གཙང་བ་ལྟ་བུ། ད་རྫུན་བཤད་པ་དང། ཡང་ན་ཅིག་ཕྲ་མ་བཤད་པ་ལ་སོགས་དེ་འདྲའི་ད་མི་གཙང་བ་ལྟ་བུ། རྣམ་པ་གསུམ་ཡོད་པ་རེད། དེ་ཡིན་དུས་ཙ་ནས། ང་ཚོས་ཡང་ན་ཅིག་དུས་རྒྱུན་སྐད་ཆ་བཤད་དུས་ཙ་ནས། ཡང་ན་ད་ཅིག།

那这里比喻像是花。 再来第三种呢， 是我们不要的。 这是什么语言呢？ 是一种虚妄的、 不真实的、 虚假的这些语言。 所以， 这里佛陀告诉我们， 平时说话的时候呢， 前两种语言是我们要具备的， 而第三种这种虚假的语言是我们要舍弃的。
ཉེས་སྤྱོད་བསྡོམས་ནས་བཟང་སྤྱོད་བསྟེན་དགོས་པའི་རྒྱུ་མཚན་ག་རེ་ཟེར་ན། ང་རང་ཚོའི་ཐོབ་བྱ་མཐའ་ཐུག་དེ་ག་རེ་ཞུ་ཡ། ད་ངེས་ལེགས་ཐམས་ཅད་མཁྱེན་པའི་གོ་འཕང་ཡིན་པ། འདི་བཤད་མ་དགོས་པ་བྱས།

ལམ། ཡིད་དུ་འོང་བ་གཅིག་ནས། ག་རེ་ཞུ་ད་འབྲས་བུ་ཡིད་དུ་འོང་བ་གཅིག་ཐོབ་ནས། སླར་ཡང་ཅིག་འབྲས་བུ་ཡིད་དུ་འོང་བ་གཅིག་ཐོབ་ཡག། དེ་འདྲའི་གཅིག་གི་ད་དོན་གཉེར་དེ། མི་སུ་འདྲ་གཅིག་ཡིན་པ་ཡིན་ན་ཡང་ཁོ་རང་གཅིག། ད་བྱེད་སྲིད་པ་གཅིག་དང། བྱེད་འོས་པ་རོབ་ཅིག་ཡིན་པ་ཡིན་དུས་ཙ་ནས། ད་དེ་ལ་ཡང་བསླབ་དགོས་རེད་གསུངས།
所以呢， 在接下来是第十九个祭文， 在这里要告诉我们的是说， 如何要止息这些恶行。 然后呢， 要前往这个行善的或者说光明的这个方面。 那可以说， 我们每一个众生， 最终最终我们要得到的， 也就是一种解脱或者说骗之的这个佛果。 但是， 为什么我们还是在这个轮回当中？ 可以说， 为什么还在这个这里所形容的暗当中呢？ 这是因为我们的心， 它有各种粗重的烦恼， 也因为这些粗重烦恼的一种牵引。 那导致我们的行为会有这种害他的或者伤害别人的这种恶业就会造成。 但相反的来说， 如果我们的心， 这里方姐解释说是在， 不只是在就是从成佛的这个角度来说， 甚至暂时我们在轮回当中， 我们也需要知道这种善恶的这种报应， 而知道这里所谓的这种明跟暗。 所以如果我们的心刚刚谈到是这种粗重烦恼而导致行为造成恶业， 这是一种啊。 恶的情况， 但相对的相反的话， 如果我们行善的时候具备善心跟善行的话， 我们就能够前往这个善的光明的地方。 所以在这里呢， 提到说， 我们应该要做的是 “ 王当一第一 ”， 就是我们应该 “ 一 ” 指的是 “ 今明后一明 ”， 就是今现在是在一种善的或者在善道也好、 善的情况之下， 或者在一种光明的情况之下， 而接着继续我们也要前往这个善的跟光明的这样情况。 这好像是 《 入菩萨行论 》 当中提到的一段话， 说， 就好像一个菩萨他聚了。 被这种善的菩提心的时候， 他就像骑着一匹骏马， 他会从一个善的快乐的地方， 他继续前往一个善的光明的一个地方。 所以， 一个菩萨他是永远不会懈怠的。 所以在这里呢， 说我们要尽力做的就是要精明， 就是现在在善的上之上呢， 还要继续的行善， 然后前往继续光明的善的地方。 ལྟ་འདོད་ན་ཅི་འདི་ལ་ཡང་མུ་བཞི། གསུངས་པ་ནི་སྣང་ནས་སྣང་བར་འགྲོ། མུན་པ་ནས་མུན་པར་འགྲོ། སྣང་ནས་མུན་པར་འགྲོ། མུན་པ་ནས་སྣང་བར་འགྲོ། འདི་འདྲའི་ད་མུ་བཞི། རྩི་སྟངས་རོབ་ཅིག་བྱས་ནས་ད་གང་ལྟར། ཀོ་བསམ་པ་དཀར་ལ་སྦྱོར་བ་ངན་པ་སྦྱོར་བ། བསམ་པ། དཀར་ལ་སྦྱོར་བ་ངན་པ་ཅིག་ཡོང་སྲིད་རུང་བསམ་པ་ངན་ལ་སྦྱོར་བ་དཀར་ཡོང་སྲིད་རུང་ད་གང་ལྟར་ད་གང་ལྟར་དེ་འདྲའི་བྱས་ནས་ད་གང་ལྟར་ཅིག་ག་ཞུ་ཡས་ཨ་ད་གང་ལྟར་ཨ། གང་ལྟར་ཅིག་བདེ་བ་ནས་བདེ་བར་འགྲོ་བ་ཡོད་མེད་ཟེར་བ་དང། བདེ་བ་ཅིག་ཐོབ་ནས་ད་དུང་ཅིག་བདེ་བ་ཅིག་འཐོབ་ཡག་གང་འདོད་ང་ཚོ་བསམ་རོགས་ཡོད་རེད། ད་དེ་ཐོབ་མ་ཐོབ་ཟེར་ཚོ་དེ་རྒྱུ་ལ་ཡང་བླང་དོར་བྱ་དེ་ཡིན་པ་ཡིན་དུས་ཙང། རྒྱུ་དེ་ད་དགེ་བ་དང་སྡིག་པ་གཉིས་པོ་དེ་ཡིན་དུས་ཙང། རྒྱུ་དགེ་སྡིག་གཉིས་པོ་དེ་ལ་ཡང་བླང་དོར་ཚུལ་བཞིན་དུ་བྱས་པ་ཡིན་ན་ནི་ཅིག་བདེ་བ་ནས་བདེ་བ་ལ་ཡང་འགྲོ་བ་དེ་ཅིག་སོ་སོའི་རེ་འདོད་ཙམ་མ་ཡིན་པ་དོན་ཐོག་ཏུ་འཇོག་རོགས་བྱེད་ཡོང་གི་རེད།
所以在这里呢， 有提到了这样的四种情况， 也就是今明后一明， 然后再来第二个今暗后还暗， 第三个今明后暗， 第四个今暗后明。 似乎有这样四种的情况， 是这也可能跟我们的心， 譬如说有时候心是清净， 但行为是恶的， 或者心不清净， 好像行为是善的， 等等有各种情况， 然后呢就会有这样四种的情况。 那一般来说， 我们每个人都想要的就是我们现在在一个善的情况之下， 还想要继续的善， 或者说再光明的， 还想继续是光明。 但是问题是， 我们怎么样可以得到呢？ 怎么样可以做到呢？ 最主要在于我们自己。 心中是不是能够真正如法的取舍， 能够知道善跟恶， 然后如法的来做这个取舍。

那么接下来的这个记文呢， 是讨论到有关我们跟朋友之间的一个关系， 或者啊朋友的一些情况。 那这里说翻译就不用念出来。 མི་ནི་ཨ་མྲའི་འབྲས་བཞིན་མ་སྨིན་ལ་སྨིན་པ་དང་འདྲ་སྨིན་ལ་མ་སྨིན་འདྲ། མ་སྨིན་མ་སྨིན་པར་སྣང་སྨིན་ལ་ནི་སྨིན་པར་སྣང་ཞེས་བགྱི་བ་འདྲར་རྟོགས་མཛོད། གཞན་གྱི་ཆུང་མ་མི་བལྟ་མཐོང་ན་ཡང་ན་ཚོད་མཐུན་པར་མ་དང་བུ་མོ་དང་སྲིང་མོའི་འདུ་ཤེས་བསྐྱེད་བགྱི་ཆགས་གྱུར་ན་མི་གཙང་ཉིད་དུ་ཡང་དག་བསམ་པར་བགྱི་གཡོ་བའི་སེམས་ནི་ཐོས་མཚུངས་བུ་ལྟ་བུར་གཏེར་བཞིན་སྲོག་དང་འདྲ་བར་བསྲུང་བགྱི་སྟེ་གདུག་པ་དུག་དང་མཚོན་དང་དགྲ་བོ་དང་མེ་བཞིན་འདོད་པའི་བདེ་ལ་ཡིད་འབྱུང་མཛོད། འདོད་པ་རྣམས་ནི་ཕུང་ཁྲོལ་བསྐྱེད་པ་སྟེ་རྒྱལ་བའི་དབང་པོས་ཀིམ་པའི་འབྲས་འདྲར་གསུངས། དེ་དག་སྤང་བགྱི་དེ་ཡི་ལྕགས་སྒྲོག་གིས་འཁོར་བའི་བཙོན་རར་འཇིག་རྟེན་འདི་དག་བཅིངས། གང་དག་དབང་པོ་དྲུག་ཡུལ་རྣམས་ལ་ནི་རྟག་ཏུ་མི་བརྟན་གཡོ་དང་གང་དག་ཅིག་གཡུལ་ངོར་དགྲ་ཚོགས་ལས་རྒྱལ་དེ་དག་ལས་མཁས་རྣམས་དང་པོ་དཔའ་རབ་ལགས་པར་འཚལ། བུད་མེད་གཞོན་ནུའི་ལུས་ནི་ལུས་ནི་ལོགས་ཤིག་ཏུ་དྲི་ང་བ་དང་སྒོ་དགུ་དོད་པ་དང་མི་གཙང་ཀུན་སྣོད་འདྲ་བ་དགང་དཀའ་དང་པགས་པས་གཡོགས་པ་རྒྱན་ལ་ལོགས་ཤིག་གཟིགས་ཇི་ལྟར་མཛེ་ཅན་སྲིན་བུས་ཉེན་པ་ནི་བདེ་བའི་དོན་དུ་མེ་ལ་ཀུན་བསྟེན་ཀྱང་ཞི་བར་མི་འགྱུར་དེ་དང་འདྲ་བར་ནི་འདོད་པ་རྣམས་ལ་ཆགས་པ་མཁྱེན་པར་མཛོད། དོན་དམ་གཟིགས་པར་བགྱི་སླད་དངོས་རྣམས་ལ་ཚུལ་བཞིན་ཡིད་ལ་བགྱིད་པ་དེ་གོམས་དེ་གོམས་མཛོད། དེ་དང་འདྲ་བར་ཡོན་ཏན་ལྡན་པ་ཡི་ཆོས་གཞན་འགའ་ཡང་མཆིས་པ་མ་ལགས་སོ། སྐྱེས་བུ་རིགས་གཟུགས་ཐོས་དང་ལྡན་རྣམས་ཀྱང་ཤེས་རབ་ཚུལ་ཁྲིམས་བྲལ་བ་བཀུར་མ་ལགས་དེ་ལྟས། གང་ལ་ཡོན་ཏན་འདི་གཉིས་ལྡན། དེ་ནི་ཡོན་ཏན་གཞན་དང་བྲལ་ཡང་མཆོད། འཇིག་རྟེན་མཁྱེན་པ་རྙེད་དང་མ་རྙེད་དང་བདེ་དང་མི་བདེ་སྙན་དང་མི་སྙན་དང། བསྟོད་སྨད་ཅེས་བགྱི་འཇིག་རྟེན་ཆོས་བརྒྱད་པོ་བདག་གི་ཡིད་ཡུལ་མིན་པར་མགོ་སྙོམས་མཛོད། ད་འདི་གསུངས། འཇིག་རྟེན་ཆོས་བརྒྱད་སྙོམས་པར་བྱ་བ་བསྟན་པ་འདི་ལ་ཡང་ཤོ་ལོ་ཀ། དེ་འདྲས་བསྟན་པ་ཡིན་པ་རེད་དེ་འདྲ་ཡིན་དུས་ཙ་ནས། ད་ཅིག་ཅུང་ཙམ་ཞིག་ཞུས་ན་འགྲིག་མེད་འགྲོ་གསུངས། འཇིག་རྟེན་ཆོས་བརྒྱད་དེ། འཇིག་རྟེན་མཁྱེན་པ་ཟེར་དེ་ཕྱིར་ལོག་ལ། 那么接下来呢， 是到第六十四页第二十九个记文， 这里是谈到有关世间八法， 也就是利、 无利、 苦乐、 嗔、 无嗔、 毁积、 了俗世八法， 其心离思境。

སོ་སོ་ལ་ཡང་བསྟོད་ར་བཏང་མཁན་འདྲ་བ་བྱུང་པ་ཡིན་ན་ཧ་ཅང་གི་ཅིག་སེམས་དགའ་བ་ཆེ་བ་དང། སྨད་ར་བྱུང་པ་ཡིན་ན་ཧ་ཅང་གི་སེམས་མི་དགའ་བ་ཆེ་བ་དང། རྙེད་པ་བྱུང་པ་ཡིན་ན་ཧ་ཅང་གི་དགའ་བ་དང་དེ་ལ་དཔེ་ཞེན་ཆགས་ཆེན་པོ་བྱས་བསྡད། རྙེད་པ་མ་བྱུང་བ་ཡིན་ན་ཧ་ཅང་གི་ཐབས་ཟད་བསྡད་པ་འགྲོ། དེ་འདྲས་བྱས་པ་ཡིན་ན་ཡག་པོ་ཡོད་མ་རེད་དེ་འདྲས་ཡིན་དུས་ཙ་ན་རོ་སྙོམས་ཅིག་གར་སོས་དག་ཅིག

གནས་ཚུལ་ག་འདྲ་ཞིག་འཕྲད་པ་ཡིན་ན་ཡང་སྐྱིད་པོ་ཡོང་གི་རེད་བདེ་པོ་ཡོང་གི་རེད། གལ་སྲིད་པའི་གནས་ཚུལ་ག་འདྲ་ཅིག་ཡིན་པའི་དེ་ཡང་གར་ཤོར་བས་ད་ཅིག་དེ་ཅིག་ཆོག་མ་ཤེས་པ་བྱས་བྱས། ད་འདོད་པས་མ་ཚིམ་པ་འདྲ་བ་ཅིག་ད་དེ་འདྲས་ཀྱི་གར་ཤོར་ཡོད། ཅིག་ཧ་ཅང་གི་གར་ཤོར་ཡོད། དགའ་དྲགས་པ་དང་སྐྱོ་དྲགས་པ་དེ་འདྲས་ཀྱི་ཅིག།